རྣམ་མཁྱེན་བླ་ན་མེད་པར་ཟུང་འཇུག་སྐུ་བཞི་ཡེ་ཤེས་ལྔ་ཡི་བདག་ཉིད་རྒྱལ་བ་ཁྱབ་བདག་རྡོ་རྗེ་འཆང་ཆེན་པོའི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ་དམ་པའི་ཆོས་ཀྱི་བདུད་རྩི་ཟབ་མོ་ལེགས་པར་གསན་ནས་དོན་ཚུལ་བཞིན་དུ་ཐུགས་ཉམས་སུ་བསྟར་བར་བགྱིའོ་སྙམ་པའི་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་མ་ཡེངས་པའི་སྒོ་ནས་ལེགས་པར་གསལ་བཏབ་སྟེ་གསན་པར་གནང་བ་ཞུ། དེ་ལ་འདིར་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་སྐབས་སུ་བབ་པ་དེ་ཡང། སྔོན་མདོ་རྒྱུད་བསྟན་བཅོས་ཐམས་ཅད་ཀྱི་ཡང་སྙིང་ངེས་དོན་ཕྱག་རྒྱ་ཆེན་པོའི་ལམ་ཉམས་སུ་ལེན་པར་བྱེད་པ་དེ་ལ་ཡང་སྔོན་འགྲོ་དང་དངོས་གཞི་རྗེས་ཀྱི་རིམ་པ་དང་གསུམ་དུ་ཡོད་པའི་ནང་གི་དང་པོ་སྔོན་འགྲོ་དེ་ལ་ཡང་ཐུན་མོང་གི་སྔོན་འགྲོ་དང་ཐུན་མོང་མ་ཡིན་པའི་སྔོན་འགྲོ་གཉིས། དེའི་དང་པོ་ཐུན་མོང་གི་སྔོན་འགྲོ་དལ་འབྱོར་རྙེད་པར་དཀའ་བ་འཆི་བ་མི་རྟག་པ་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་ཀྱི་ཁྲིད་དང་བཅས་པ་ཐམས་ཅད་གོང་དུ་སོང་ཚར་ནས་ད་ལྟ། ཐུན་མོང་མ་ཡིན་པའི་སྔོན་འགྲོ་ཞུ་བ་སྐབས་སུ་བབ་པ་ཡིན་ལ་ཐུན་མོང་མ་ཡིན་པའི་སྔོན་འགྲོ་དེ་ལ་ཡང་ནང་གསེས། རྒྱུད་སྣོད་དུ་རུང་བར་བྱེད་པ་སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད་འགལ་རྐྱེན་སྡིག་སྒྲིབ་སྦྱོང་བར་བྱེད་པའི་རྡོ་རྗེ་སེམས་དཔའི་སྒོམ་བཟླས་ཚོགས་རྫོགས་པར་བྱེད་པ་མཎྜལ་གྱི་ཁྲིད་བྱིན་རླབས་འཇུག་པར་བྱེད་པ་བླ་མའི་རྣལ་འབྱོར་གྱི་ཁྲིད་དང་བཞིར་ཡོད་པའི་ནང་ནས། རྒྱུད་སྣོད་དུ་རུང་བར་བྱེད་པ་སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད་དང་འགལ་རྐྱེན་སྡིག་སྒྲིབ་སྦྱོང་བར་བྱེད་པ་རྡོ་རྗེ་སེམས་དཔའི་སྒོམ་བཟླས་ཀྱི་ཁྲིད་དང་མཐུན་རྐྱེན་ཚོགས་རྫོགས་པར་བྱེད་པ་མཎྜལ་གྱི་ཁྲིད་དང་བཅས་པ་ཐམས་ཅད་ཁ་སང་གོང་ནས་ཞུས་ཟིན་པའི་དབང་དུ་བཏང་ནས་དེ་ནི་དེ་རིང་བྱིན་རླབས་འཇུག་པར་བྱེད་པ་བླ་མའི་རྣལ་འབྱོར་གྱི་ཁྲིད་བཤད་པ་སྐབས་སུ་བབ་པ་ཡིན་ལ་དེ་ལྟ་བུའི་བླ་མའི་རྣལ་འབྱོར་གྱི་ཁྲིད་བཤད་པ་དེ་ལ་ཡང་རྒྱས་པར་བྱས་ན་དང་པོ་བླ་མ་བསྟེན་དགོས་པའི་རྒྱུ་མཚན་བསྟེན་བྱར་འོས་པའི་བླ་མའི་མཚན་ཉིད་ཇི་ལྟར་བསྟེན་པའི་ཚུལ་དངོས་གཞི་བླ་མའི་རྣལ་འབྱོར་སྒོམ་ཐབས། མཇུག་རྟགས་དང་ཕན་ཡོན་བཤད་པ་དང་བཅས་ཏེ་རྩ་བའི་ས་བཅད་རྣམ་པ་ལྔ་ཡི་སྒོ་ནས་རྒྱས་པར་བཤད་ཀྱི་ཡོད་རེད་དེ་ཡིན་ན་ཡང་ད་ད་ལམ་དེ་ལྟ་བུའི་ཚིག་རྒྱས་པོ་མ་དགོས་པ་དེ་ནི་སྒོམ་དོན་སྙིང་པོ་འདྲ་པོ་གཅིག་ཏུ་བསྒྲིལ་ནས་ཞུས་པའི་དབང་དུ་བཏང་ན་དེ་ནི་དང་པོ་ཐོག་མར་ཡར་ཐོ་རངས་གཉིད་ཧར་སད་པའི་སྐབས་སུ། གནས་གསུམ་གྱི་དཔའ་བོ་དང་མཁའ་འགྲོ་མ་ལ་སོགས་པ་དེ་ཚོ་ཐམས་ཅད་ཀྱིས་ཌཱ་རུ་དང་དྲིལ་བུ་དང་གཡེར་ཁ་དང་ཅང་ཏེའུ་ལ་སོགས་པ་སྙན་པའི་སྒྲ་དུ་མ་ཡི་གླུ་དབྱངས་ཀྱིས་བསྐུལ་ནས་གཉིད་སད་བྱུང་བསམ་པ་བྱས་ནས་ཡར་གཉིད་སད། གཉིད་སད་པའི་གནས་སྐབས་སུ་ཕྱི་སྣོད་ཀྱི་འཇིག་རྟེན་འདི་དག་ཐམས་ཅད་ཞིང་ཁམས་དག་པའི་ཞིང་ཁམས་ནང་བཅུད་ཀྱི་སེམས་ཅན་ཐམས་ཅད་ཕོ་ཐམས་ཅད། དཔའ་བོ་དང་མོ་ཐམས་ཅད་རྣལ་འབྱོར་མ་ཡི་རང་བཞིན་དུ་ཁྲ་ལམ་ཙམ་ཞིག་ཏུ་གསལ་བཏབ་ནས། དེ་ནི་དེ་ལྟ་བུའི་དག་སྣང་གི་རྩལ་སྦྱངས་ནས་ཅུང་ཟད་ཙམ་ཞིག་ངལ་བསོ། དེ་ནི་དེའི་ཐོག་ནས་རིག་པ་དྭངས་སྙིགས་མ་ཕྱེད་པར་ཉབ་བེ་ཉོབ་བེ་ལ་ཐུན་ཚུགས་བཞག་པ་ལྟ་བུ་མ་ཡིན་པར་དེ་ནི་ཁ་སང་གོང་དུ་ཞུས་པ་ལྟ་བུ་གི་ལུས་གནད་དང་རླུང་གནད་དང་དམིགས་པའི་གནད་དང་བཅས་པ་གི་སྒོ་ནས་རླུང་རོ་ལན་གསུམ་དེ་ལེགས་པར་ཞིག་ཏུ་སལ། རླུང་རོ་ལན་གསུམ་ལེགས་པར་བསལ་ཚར་བའི་རྗེས་སུ་དེ་ནི་ཁ་ནང་དུ་ལོག་བློ་ཐོག་ཏུ་ལྷན་གྱིས་ཕབ་ནས་རང་གི་རྒྱུད་ལ་རང་གིས་ལེགས་པར་བརྟགས་ནས་རང་གིས་དེ་ནི་ད་ལྟ་རི་ཁྲོད་དབེན་པ་ལ་བསྡད་ནས་ལམ་ཟབ་མོ་བླ་མའི་རྣལ་འབྱོར་འདི་ལྟ་བུ་ཉམས་སུ་ལེན་པའི་གནས་སྐབས་སུ་དེ་ནི་རང་གི་ཀུན་སློང་རྣམ་པར་དག་པ་ཞིག་འདུག་གམ་ཀུན་སློང་རྣམ་པར་མ་དག་པ་ཞིག་འདུག་སྙམ་ནས་རང་རྒྱུད་ལ་ལེགས་པར་བརྟགས་ནས། ཀུན་སློང་རྣམ་པར་མ་དག་པ་ཞིག་ཡོད་ན་ང་ཀུན་སློང་རྣམ་པར་མ་དག་པ་འདི་ལྟ་བུ་གི་སྒོ་ནས་རི་ཁྲོད་ལ་སྒོམ་སྒྲུབ་པ་བརྒྱབ་ནས་ཅི་ཕན་སྙམ་ནས་ཀུན་སློང་རྣམ་པར་མ་དག་པ་དེ་ཚོ་རང་གི་སྐྱོན་ངོ་ཡིས་བཟུང་སྟེ། ལག་པ་ལ་ཚེར་མ་ཟུག་ན་ཚེར་མ་འབྱིན་པ་བཞིན་དུ་སྐྱོན་དེ་དག་ཐམས་ཅད་ཕར་མེད་པར་བྱས། དེ་ནི་ཀུན་སློང་རྣམ་པར་དག་པ་ཞིག་ཏུ་ཡོད་ན་དགའ་བ་བསྒོམ་སྤྲོ་བ་བསྐྱེད་དེ་ལྟ་བུའི་ཀུན་སློང་རྣམ་པར་དག་པ་དེ་ཉིད་ཀྱི་ཐོག་ནས་དེ་ནི་མ་གྱུར་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་བསྒྲལ་ཏེ་རྣམ་པ་ཐམས་ཅད་མཁྱེན་པ་ཟུང་འཇུག་ཁྱབ་བདག་རྡོ་རྗེ་འཆང་ཆེན་པོའི་གོ་འཕང་ལ་འགོད་པར་བྱ་ད་དེ་ཡི་ཆེད་དུ། ལམ་ཟབ་མོ་བླ་མ་སྒྲུབ་པའི་གདམས་པ་ཟབ་མོ་ཟབ་པ་ཀུན་གྱི་མཐར་ཐུག་པ་འདི་ལྟ་བུ་ཉམས་སུ་ལེན་གྱི་ཡིན་བསམ་པའི་སྒོ་ནས་ཀུན་རྫོབ། སེམས་བསྐྱེད་དོན་དམ་སེམས་བསྐྱེད། འོ་དེ་ནས་སྨོན་པ་སེམས་བསྐྱེད་འཇུག་པ་སེམས་བསྐྱེད་སྨོན་འཇུག་གཉིས་ཀྱི་རྩིས་ཟིན་པ་གི་སྒོ་ནས་བྱང་ཆུབ་ཏུ་སེམས་བསྐྱེད། དེ་ཡི་རྗེས་སུ་དེ་ནི་རང་ཉིད་སྐད་ཅིག་ཙམ་གྱིས་ཡི་དམ་རྡོ་རྗེ་རྣལ་འབྱོར་མ་ཡི་སྐུ་རུ་ཁྲ་ལམ་ཙམ་གྱིས་གསལ་བཏབ་པའི་དམིགས་གནད་ནས་བཟུང་སྟེ་ངག་བྱིན་རླབས་དང། དེ་ནས་འགྱུར་སྔགས་ཕྲེང་བ་བྱིན་རླབས་དང་བཅས་པ་སྔ་རྒྱུན་བཞིན་དུ་བཏོན་དེ་ཡི་རྗེས་སུ་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་ཞེས་པ་ནས་བཟུང་སྟེ་བུམ་པར་ཆུད་པའི་བུང་བ་འཁོར་བ་བཞིན་ཟེར་བའི་བར་དུ་བློ་ལྡོག་རྣམ་པ་བཞི་དེ་ཚོ་སྔ་མ་ནང་བཞིན་ཚིག་རྗེས་དོན་དྲན་བྱས་ནས་བཏོན་དེ་ཡི་རྗེས་སུ་རང་མདུན་ནམ་མཁར་ལམ་ཡིག་སེར་པོ་ལས་ཞེས་པ་ནས། རང་རིག་ཡེ་ཤེས་དོན་གྱི་སྐྱབས་འགྲོ་མཆོག་ཞེས་པའི་བར་དུ་དེ་ནི། སྐྱབས་ཡུལ་དེ་ཚོ་ལེགས་པར་ཚོགས་ཞིང་རྣམས་སྔར་ལྟར་དུ་གསལ་བཏབ་ནས་དངོས་སུ་ཡར་བླངས་ནས་ཕྱག་མ་འཚལ་བའི་ཁྱད་པར་ཙམ་མ་གཏོགས་པའི་བསྒོམ་བྱ་དེ་ཚོ་སྔར་ལྟར་དུ་བྱས་ནས་དེ་ནི་སྐྱབས་འགྲོ་དེ་ཚོ་ལན་གསུམ་རེ་གསུམ་རེ་བྱས་ནས་རྒྱུད་དང་འདྲེས་ངེས་པར་བཏོན་ནས་དེ་ནི་སྐྱབས་ཡུལ་དེ་དག་ཐམས་ཅད་འོད་དུ་ཞུ་ནས་སྐྱབས་ཡུལ་རྣམས་ཀྱི་གསང་བ་གསུམ་དང་རང་གི་ལུས་ངག་ཡིད་གསུམ་དབྱེར་མི་ཕྱེད་པར་ཆུ་ཡི་ཐོག་ཏུ་ཆུ་བླུགས་པ་བཞིན་དུ་དབྱེར་མེད་དུ་བསྲེ་བའི་ཐོག་ནས་དར་ཅིག་མཉམ་པར་བཞག། དེའི་ཐོག་ནས་རང་གི་སྤྱི་བོར་པམ་ལས་པདྨ་འདབ་མ་བརྒྱད་པའི་ལྟེ་བར་ཟེར་བའི་སྐབས་སུ་དེ་ནི་རང་གི་སྤྱི་བོར་བླ་མ་རྡོ་རྗེ་སེམས་དཔའ་དེ་ཡང། དེ་ནི་གསུང་ཡིག་འབྲུའི་ཆོ་ག་ཐུགས་ཕྱག་མཚན་གྱི་ཆོ་ག་སྐུ་ཡོངས་སུ་རྫོགས་པའི་ཆོ་ག་རྡོ་རྗེའི་ཆོ་ག་གསུམ་གྱི་སྒོ་ནས། དེ་ནས་ཆོ་ག་གསུམ་དང་རྡོ་རྗེ་བཞི་ཡི་སྒོ་ནས་ཁ་སེང་ཁྲིད་རྒྱས་པར་གོང་དུ་ཞུས་པ་ལྟར་དུ་དེ་ནས་རྡོ་རྗེ་སེམས་དཔའི་སྒོམ་བཟླས་དེ་ཚོ་དམིགས་བཀྲ་ཡག་པོར་བསྒོམས་ནས་དེ་ལྟ་བུ་ཡི་ཐོག་ནས་འོད་ཟེར་འཕྲོ་འདུ་དང་བདུད་རྩིའི་འབེབས་སྦྱོང་ལ་སོགས་པའི་དམིགས་གནད་ལས་གཞན་དུ་མ་ཡེངས་པ་གི་ཐོག་ནས་ཡིག་བརྒྱ་རྒྱས་པ་དེ་ཉི་ཤུ་རྩ་གཅིག་དང། བསྡུས་པ་ཕྲེང་སྐོར་གཅིག། བྱས་ནས་བཏོན། དེའི་རྗེས་སུ་མགོན་པོ་བདག་ནི་མི་ཤེས་རྨོངས་པ་ཡིས་དམ་ཚིག་ལས་ནི་འགལ་ཞིང་ཉམས་ཟེར་བ་དེ་ཚོ་སྔར་རྒྱུན་བཞིན་དུ་བཏོན་ནས་དེ་ནི་རྡོ་རྗེ་སེམས་དཔའ་ཡི་ཞལ་ནས་རིགས་ཀྱི་བུ་ཁྱོད་ཀྱི་ཉེས་ལྟུང་ཐམས་ཅད་དག་པ་ཡིན་ནོ་ཞེས་གནང་བ་བྱིན་ནས་རང་ལ་གཉིས་སུ་མེད་པར་ཐིམ་པར་གྱུར་སོང་བསམ་པའི་ཐོག་ནས་དེ་ནས་བླ་མ་རྡོ་རྗེ་སེམས་དཔའ་འོད་དུ་ཞུ་ནས་རང་གི་སྤྱི་བོ་ནས་སིབ་ཀྱིས་ཐིམ་སྟེ་བླ་མ་རྡོ་རྗེ་སེམས་དཔའི་སྐུ་གསུང་ཐུགས་དང་རང་གི་ལུས་ངག་ཡིད་གསུམ་དབྱེར་མེད་བྱས་པ། ན་ཆུ་ཡི་ཐོག་ཏུ་ཆུ་བླུགས་པ་བཞིན་དུ་འདྲེས་སོང་བསམ་པའི་ངང་དུ་ཅི་གནས་གནས་སུ་མཉམ་པར་བཞག། དེ་ནས་དེ་ནི་ཡར། རང་གི་མདུན་གྱི་ནམ་མཁའ་ལ་རྒྱུ། རི་ཡི་རྒྱལ་པོ་རི་རབ་རིན་པོ་ཆེ་སྣ་བཞི་ལས་གྲུབ་པ་ཤར་ཤེལ་ལས་གྲུབ་པ་དཀར་པོ་ལྷོ་བཻ་ཌཱུརྱ་ལས་གྲུབ་པ་སྔོན་པོ་ནུབ་པདྨ་རཱ་ག་ལས་གྲུབ་པ་དམར་པོ་བྱང་གསེར་ལས་གྲུབ་པ་སེར་པོ། བང་རིམ་བཞི་དང་ལྡན་པ་དཔག་ཚད་བརྒྱད་ཁྲི་རྒྱ་མཚོའི་གཏིང་དུ་མར་ནུབ། དཔག་ཚད་བརྒྱད་ཁྲི་རྒྱ་མཚོའི་སྟེང་ནས་ཡར་འཕགས་པའོ། དེ་ལྟར་དུ་གསལ་བཏབ་པ་ཡི་རི་རབ་ལེབ་ཆགས་ཀྱི་སྟེང་དུ། མེ་ཏོག་པད་མ་འདབ་མ་བཞི་ཡོད་པ་ཡི་དབུས་ཀྱི། ཟེའུ་འབྲུ་གི་སྟེང་དུ་གླང་པོ་ཆེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་ཁྲི་ཡི་སྟེང་དུ། རིགས་ཐམས་ཅད་ཀྱི་ཁྱབ་བདག་དཔལ་ལྡན་བླ་མ་རྡོ་རྗེ་འཆང། དེ་ཡི་མཐའ་སྐོར་དུ་བརྒྱུད་པའི་བླ་མ་ཐམས་ཅད་ཀྱིས་བསྐོར་བ། མདུན་གྱི་འདབ་མ་གི་སྟེང་དུ་གླང་པོ་ཆེ་བརྒྱད་ཀྱིས་བཏེགས་པའི་ཁྲི་པདྨ་དང། ཉི་མའི་གདན་གྱི་སྟེང་དུ་བཅོམ་ལྡན་འདས་དཔལ་འཁོར་ལོ་སྡོམ་པ། དེ་ཡི་མཐའ་སྐོར་དུ་རྒྱུད་སྡེ་ཆེན་པོ་བཞི་ཡི་ལྷ་ཚོགས་ཀྱིས་བསྐོར་བ། གཡས་ཀྱི་མེ་ཏོག་པདྨ་འདབ་མ་གཅིག་གི་སྟེང་དུ་རྟ་མཆོག་ཆེན་པོ་བརྒྱད་ཀྱིས་བཏེགས་པའི་ཁྲི་པདྨ་དང་ཟླ་བ་ལ་གནས་པའི། བསྐལ་བཟང་རྣམ་འདྲེན་བཞི་པ་རྒྱལ་བ་ཤཱཀྱ་ཐུབ། པ་གི་མཐའ་སྐོར་དུ། འདས་མ་འོངས་ད་ལྟ་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱིས་བསྐོར་བ། རྒྱབ་ཀྱི་མེ་ཏོག་པདྨ་འདབ་མ་གཅིག་གི་སྟེང་དུ་རྨ་བྱ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་པདྨ་དང། ཟླ་བའི་གདན་གྱི་སྟེང་དུ་ཆོས་སྐུའི་ཡུམ་ཆེན་མོ། དེ་ནི་མཐའ་སྐོར་དུ། འོད་ཀྱི་དྲྭ་མིག་བྱེ་བ་ཁྲག་ཁྲིག་མང་པོ་གི་ཀློང་དུ། བཀའ་མདོ་རྒྱུད་བསྟན་བཅོས་ཐམས་ཅད་གདོང་དར་ཚང་མ་རང་ལ་བསྟན་ཏེ་ཨཱ་ལི་ཀཱ་ལི་རང་སྒྲ་སྒྲོག་བཞིན་དུ་ཡོད་པ། གཡོན་གྱི་མེ་ཏོག་པད་མ་འདབ་མ་གཅིག་གི་སྟེང་དུ་ཤུགས་འཆང་ཟེར་ནས་མི་ལ་གཤོག་པ་ཡོད་པ་འདྲ་བོ་དེ་འདྲའི་ཤུགས་འཆང་ཆེན་པོ་བརྒྱད་ཀྱིས་བཏེགས་པའི་ཁྲི་པད་མ་དང་ཟླ་བའི་གདན་གྱི་སྟེང་དུ། བྱང་ཆུབ་སེམས་དཔའ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་དེ་ཡི་མཐའ་སྐོར་དུ་ཐེག་པ་ཆེ་ཆུང་གི་དགེ་འདུན་བྱེ་བ་འབུམ་ཐེར་མང་པོས་བསྐོར་ནས་ཡོད་པ་དེ་ཚོ་ཐམས་ཅད་ཀྱི་བར་དང་མཚམས་སྟེང་དང་འོག་ལ་སོགས་པ་དེ་ཚོ་ཐམས་ཅད་ལ་གནས་གསུམ་གྱི་དཔའ་བོ་དང་མཁའ་འགྲོ་མ་དང་ཆོས་སྐྱོང་སྲུང་མ་དང་ནོར་ལྷ་གཏེར་བདག། ལ་སོགས་པའི་སྐྱབས་ཀྱི་འོས་སུ་མ་གྱུར་ན་མ་གཏོགས་དེ་ནི་སྐྱབས་ཀྱི་འོས་སུ་གྱུར་ཏེ་སྲིད་ཚད་ཐམས་ཅད་གཅིག་ཀྱང་དེ་མ་ཚང་བ་མེད་པ་ལྟ་བུ་རུ་ཁྲག་ཕུང་མའི་འོད་ཟེར་རེ་ཁ་ལ་ལེགས་པར་དུ་གསལ་བཏབ། དེ་ལྟ་བུའི་སྒྲུབ་པའི་མཎྜལ་ལེགས་པར་གསལ་བཏབ་པའི་མདུན་དུ་དེ་ནི། ཚོགས་ཞིང་ཁྱད་པར་ཅན་གྱི་མདུན་དུ། དེ་ནས་ཡན་ལག་བདུན་པ་མཎྜལ་དང་བཅས་པ་ཕུལ། དེ་ཡང་ཡན་ལག་བདུན་ནི་ཕྱག་འཚལ་བའི་ཡན་ལག་དང་གཅིག། མཆོད་པ་འབུལ་བའི་ཡན་ལག་དང་གཉིས། སྡིག་པ་བཤགས་པའི་ཡན་ལག་དང་གསུམ། རྗེས་སུ་ཡི་རང་བའི་ཡན་ལག་དང་བཞི། ཆོས་འཁོར་བསྐོར་བར་བསྐུལ་བའི་ཡན་ལག་དང་ལྔ། སྐུ་མྱ་ངན་ལས་མི་འདའ་བར་གསོལ་བ་འདེབས་པའི་ཡན་ལག་དང་དྲུག། རྗེས་དགེ་བའི་རྩ་བ་བྱང་ཆུབ་ཆེན་པོར་ཡོངས་སུ་བསྔོ་བའི་ཡན་ལག་དང་བདུན། འོ་དེ་ལྟ་བུའི་ནི་ཡན་ལག་བདུན། མཎྜལ་དང་བཅས་པ་དེ་ཚོ་ཐམས་ཅད་ཀྱང་ཁྲིད་རྒྱས་པར་ཁ་སང་གོང་དུ་ཞུས་པ་ནང་བཞིན་འོ་དེ་ཚོ་ཐམས་ཅད་དམིགས་རྣམ་དང་བཅས་པའི་སྒོ་ནས་མཎྜལ་དེ་ཚོ་གཙང་ཞིང་ཡིད་དུ་འོང་བའི་སྒོ་ནས་རང་གི་དངོས་སུ་འབྱོར་བ་དང། ཡིད་ཀྱིས་སྤྲུལ་པ་དང་དངོས་འབྱོར་ཡིད་སྤྲུལ་གཉིས་ཀ་དེ་ཟུང་དུ་འབྲེལ་བ་གྱི་ཐོག་ནས་མཎྜལ་གྱི་ཐུན་དེ་ཚོ་ཡག་པོ་བྱས་ནས་བཏང། དེ་ཡང་དེ་ནི་ཁ་སང་ངས་བཤད་རྒྱུ་བརྗེད་འདུག་མཎྜལ་དེ་ཡང་མཎྜལ་གྱི་མཎྜལ་འབུལ་རྒྱུ་འདི་དེ་ནི་འབྱོར་བ་དང་ལྡན་པ་ཞིག་ཡིན་ན་མཎྜལ་འདི་གསེར་གྱི་མཎྜལ་དང་དངུལ་གྱི་མཎྜལ་དེ་འདྲའི་གི་འབྱོར་བ་དང་མི་ལྡན་པ་ཡིན་ན། དེ་ནི་ཟངས་ཀྱི་མཎྜལ་དང། འཁར་བ་གི་མཎྜལ་ལྟ་བུ་དང། དེ་ནི་འབྱོར་བ་དེ་འདྲའི་མི་ལྡན་པ་དེ་ནི་རི་ཁྲོད་པ་དེ་ནི་ཉམ་ཆུང་འདྲ་བོ་ཡིན་ན་སྔ་མ་སྣ་ཕུ་ཆོས་ལུང་གི་དགོན་པ་དང་དེ་ཚོ་ལ་རྫ་མའི་མཎྜལ་མང་པོ་ཡོད་ཟེར་བ་རེད་རི་ཁྲོད་དེ་ཚོ་ལ་རྒྱལ་བ་གོང་མ་ཚོ་གི་འོ་དེ་འདྲ་གི་རྫ་མའི་མཎྜལ་འདྲ་བོ་དང། དེ་དེ་འདྲ་ཡང་མེད་པའི་ཆོས་པ་ཉམ་ཆུང་ཡིན་ན་རྡོ་ལེབ་འཇམ་པོ་དེ་འདྲ་གི་སྟེང་དུ། ཆོས་ཀྱི་རྒྱལ་པོ། ཙོང་ཁ་བ་ཆེན་པོས་ཡང་མཎྜལ་ཕུལ་ས་དེ་རྡོ་ལེབ་ཆེན་པོ་ཅིག་གི་སྒང་ལ་ཕུལ་གྱི་ཡོད་རེད་འོ་དཔེ་དེ་བཞིན་དུ་དེ་ནི་རྡོ་ལེབ་དང་ཤིང་ལེབ་ལ་སོགས་པའི་སྟེང་དུ་མཎྜལ་ཕུལ་ན་ཡང་འགྲིག་གསུངས་ཡོད། མཎྜལ་བརྡུང་བཅུག་གི་ཚོམ་བུ་དེ་དེ་ནི་འབྱོར་བ་དང་ལྡན་པ་ཞིག་ཡིན་ན་གསེར། དངུལ། གཡུ། བྱུ་རུ། མུ་ཏིག། རྡོ་རྗེ་ཕ་ལམ། ཨིནྡྲ་ནི་ལ། པདྨ་རཱ་ག།

མཎྜལ་ཕུལ་བའི་འབྲུ་དེ་ཕར་སྣོད་གཞན་དུ་འདོན། ད་མཎྜལ་ཐུན་གཉིས་པ་ཚུགས་དུས་ཡང་འབྲུ་གསར་བ་བླུག། ཡང་དེ་ལ་དྲི་གཙང་གི་ཆུ་ལ་སོགས་པ་བྱས་ནས་མཎྜལ་ཐུན་གཉིས་པ་ཕུལ། མཎྜལ་ཐུན་གཉིས་པ་མཎྜལ་སྟོང་གཅིག་ཕུལ་ཚར་བ་དང་ཡང་དེ་སྣོད་གཞན་ལ་ཕར་འདོན། ཡང། ཐུན་གསུམ་པ་ཚུགས་དུས་ཡང་འབྲུ་གསར་བ་གང། འོ་དེ་འདྲ་སེ་བྱས་ནས་དེ་ནི་མཎྜལ་གྱི་ཐུན་རེ་རེ་རེ་རེ་ལ་འབྲུ་རྙིང་པ་ཕར་བཏོན་གིན་བཏོན་གིན། གསར་པ་བླུག་གིན་བླུག་གིན་བྱས་ནས་དེ་མཎྜལ་འབུམ་གཅིག་ལ་ཐུན་རེ་རེ་བཞིན་དུ་འབྲུ་ཚང་མ་གསར་པ་རྐྱང་རྐྱང་གིས་འབུལ་རྒྱུ་བྱུང་ན་དེ་ནི་བསོད་ནམས་ཚོགས་རྫོགས་རྒྱ་ཆེན་པོ་རེད། འོ་དེ་ལྟ་བུ་ཡིན་ན་དེ་ནི་མཎྜལ་འབུམ་གཅིག་ལ་འབྲུ་མོན་བཞི་ལྔ་དེ་འདྲ་འགྲོ་བ་དེ་ནི་ཏིག་ཙམ་ནི་མཎྜལ་ཆེ་ཆུང་ཡོད། དེ་ནས་ཡང་དེ་འདྲའི་འབྱོར་བ་རང་མི་ལྡན་པ་ཡིན་ན། དེ་ནས་ཐུན་རེ་རེ་ལ་འབྲུ་རྙིང་པ་ཏིག་ཙམ་ཕར་འདོན་གསར་བ་ཏིག་ཙམ་ཞལ་གསོ་བརྒྱབ། དེ་འདྲའི་འབྱོར་བ་དང་མི་ལྡན་ན་ཉི་མ་རེ་རེ་ལ་འབྲུ་རྙིང་པ་ཏིག་ཙམ་ཅིག་ཕར་འདོན་གསར་བ་ཏིག་ཙམ་ཞལ་གསོ་བརྒྱབ། དེ་འབྱོར་བ་ཆེན་པོ་མེད་པ་ཡིན་ན་དེ་ནི། འབྲུ་པ་ཏི་གང་ཙམ་ཅིག་ཡོད་པ་དེ་དེ་ནི་ཁོ་རང་རྟག་པར་རྒྱུན་དུ་དེ་ནི་རྟག་པར་རྒྱུན་དུ་འབྲུ་ལ་གཡུ་ནང་བཞིན་འོད་འཐོན་འཐོན་གྱི་བར་དུ་དེ་ཁོ་རང་འབུལ་རྒྱུ་མ་གཏོགས་གང་ཡང་མེད། དེ་ནི་ཡིན་ཀྱང་ད་མཆོད་པ་འབུལ་རྒྱུ་དེ་ཚོ་གཙོ་ཆེ་བ་དེ། མཆོད་པ་འབུལ་རྒྱུ་ཡི་ཀུན་སློང་གིས་ལག་མ་ཐོགས་ན་མཆོད་པ་འབུལ་རྒྱུའི་རྫས་ཀྱིས་ལག་མི་ཐོགས་གསུངས་ནས་ད་མཆོད་པ་འབུལ་རྒྱུ་དེ་དངོས་སུ་འབྱོར་བ་གི་རྒྱུ་ཆ་དེ་གཙོ་བྱེད་ཀྱི་རེད་དམ། སེམས་དེ་གཙོ་བྱེད་ཀྱི་རེད་ཅེ་ན་སེམས་དེ་གཙོ་བྱེད་ཀྱི་རེད། སེམས་ཀྱི་དེ་ནི་ཀུན་སློང་རྣམ་པར་དག་པ་དང་བཅས་པའི་དམིགས་པ་ཡག་པོ་ཡོད་ན་ནི། དེ་ནི་རྡོ་དང་གསེག་མ་ལ་སོགས་པ་དེ་འདྲས་ཀྱི་མཆོད་པ་ཕུལ་ན་ཡང་ཚོགས་རྫོགས་ཚབས་ཆེན་པོ་ཡོད་པ། མདོ་བསྐལ་བཟང་གི་ནང་དུ་དེ་ནི་སངས་རྒྱས་དེ་ཚོ་གིས་དང་པོ་སེམས་བསྐྱེད་པའི་གནས་སྐབས་སུ་སངས་རྒྱས་ཁ་ཅིག་གིས་འཁོར་ལོས་བསྒྱུར་བའི་རྒྱལ་པོ་རུ་འཁྲུངས་ནས་སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་ཐམས་ཅད་ཀྱང་དེ་ནི་རིན་པོ་ཆེ་སྣ་བདུན་ལ་སོགས་པ་ཡིས་བཀང་ནས་མཆོད་པ་ཕུལ་ནས། དང་པོ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་ཡང་ཡོད་རེད། སངས་རྒྱས་ཁ་ཤས་ཀྱིས་ནི་ཐལ་བ་སྤར་བ་གང་ཙམ་ནམ་མཁའ་ལ་གཏོར་བ་དང་རྩྭ་རྐང་པ་གཅིག་ལ་མེ་དམར་ཙག་ཙམ་ཞིག་སྤར་ཙམ་ཞིག་བྱས་པ་དང། འོ་དེ་འདྲའི་གིས་དེ་ནི་གོས་ལྷན་པ་དང་དེ་འདྲས་མ་གད་སྙིགས་ཀྱི་ནང་དུ་སོང་བ་དེ་འདྲས་ཀྱིས་ཡར་བསྒྲུགས་ནས་རྡབ་རྡབ་བྱས་ནས་གཙང་མ་དེ་ནི་སངས་རྒྱས་ལ་ཡར་མཆོད་པ་ཕུལ་བ་དང་དེ་འདྲས་ཀྱིས་ཡང་དང་པོ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་ཡང་ཡོད་རེད། དེ་ནི།